སྲིད་རྩེ་ནུས་ཆུང་གཅིག་རེ་བ་དང་པོ་བཅུ་དྲུག་ཡུལ་ཡོད་པ། བཅུ་དྲུག་སྒང་དེ་ལ་སྲིད་རྩེ་ནུས་ཆུང་གཅིག་རྩིས། ཨ་ནི་དེའི་འོག་ཏུ་འདོད་སེམས། དེ་གཅིག་རྩིས་ད་བཅོ་བརྒྱད་རེད་སོང། དེའི་འོག་ལ་འགོག་པ། དེའི་འོག་ལ་འདོད་སེམས། དེ་ཚང་མ་ཡར་སོང་གི་གནས་ལ་རྩིས་བྱ་རེད། དེའི་ཉི་ཤུ་ཐམ་པ་དེ་ཡར་སོང་གི་གནས་རེད། ད་དེ་དུས་རང་ལུགས་ཀྱི་དེ་ཕར་བཀག་དུས་ག་རེ་ཟེར་ག་རེ་ཟེར། འགོག་པ་ལ་འགོག་པ་སྤེལ་མི་རུང་བ་ལ་སྤེལ་བར་ཐལ་བའི་སྐྱོན་ཡོད་རེད་ཟེར་ད་ཡར་སོང་འགོག་པ་སྤེལ་གཞི་དང་སྤེལ་ཆོས་གཉིས་འགོག་པ་སྤེལ་གཞི་དང་འགོག་པ་སྤེལ་ཆོས་བྱེད་ཡ་ཡོད་མ་རེད་བ། འོང་དེ་ལ་སྤེལ་མི་རུང་བ་སྤེལ་བར་ཐལ་བའི་སྐྱོན་བྱེད་རྒྱུ་གི་འདུག་ཟེར།

ལ་དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་དག་ནི་དེ་བཞིའི་དབྱུག་པ་འགོག་པ་ལ་སྙོམས་པར་འཇུག་པ། ཐོད་རྒལ་གྱི་ཏིང་ངེ་འཛིན་ལ་སྙོམས་པར་འཇུག་པ་མེད་དེ། གང་དགར་སྙོམས་པར་འཇུག་པའི་ཕྱིར་རོ། ད་བཞི་པ་ནི། ད་བཞི་པ་དེ་ག་རེ། ཐོད་རྒལ་གྱི་སྒྲ་བཤད་རེ་བ། སྤེལ་གཞི་སྤེལ་ཆོས་མི་འདྲ་བ་སྤེལ་ཞིང། རིམ་པ་འཆོལ་བར། སྙོམས་པར་འཇུག་པའི་དོན་གྱིས་དེ་ལྟར་བརྗོད་པ་ཡིན་ནོ། ད་སྒྲ་བཤད་ཡིན་ས་རེད།

སྤེལ་བའི་དགོས་པ་ནི་ས་བཅད་བདུན། ད་དང་པོ་ཐོད་རྒལ་གྱི་གནས་ཀྱི། ད་དེ་ག་རེད། ཐོད་རྒལ་གྱི་གནས་ཀྱི་ནང་ཚན་གྱི་བསམ་གཟུགས་རྣམས་ནི། སྟོང་ཉིད་ལ། ད་ངོས་བཟུང་ཡོང་དུས། འདིའི་ཐོད་རྒལ་གྱི་ཏིང་ངེ་འཛིན་གྱི་སྤེལ་གཞིའི་ཐད་ལ་ད་སྤྱིར་བཏང་ཁོ་རང་རང་ལྡོག་ནས་བཤད་ན། སྤེལ་གཞིའི་ཐད་ལ། བསམ་གཟུགས་བརྒྱད་རེད་བ། སྤེལ་ཆོས་ཐད་ལ། འགོག་པ་དང། འགོག་པའི་སྙོམས་འཇུག་དང་འདོད་སེམས་གཉིས་དེ་རེད་བ། དེའི་ནང་ལ་ད་སྤེལ་གཞིའི་བསམ་གཟུགས་བརྒྱད་དེ། འདིའི་ཐོད་རྒལ་གྱི་ཏིང་ངེ་འཛིན་ད་ལྟ་འདི་རེད་ལས་སྐབས་ལྔ་པའི་སྐབས་ནས་བསྟན་པའི་ཐོད་རྒལ་གྱི་ཏིང་ངེ་འཛིན་གྱི་སྤེལ་གཞིའི་བསམ་གཟུགས་བརྒྱད་པོ་དེ།

སྟོང་ཉིད་ལ་གཉིས་སྣང་ནུབ་པའི་ཡེ་ཤེས་དང། ད་བྱང་སེམས་སྒོམ་ལམ་པའི་རྒྱུད་ཀྱི་སྟོང་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པའི་མངོན་སུམ་དེ་རེ་བ། ཡེ་ཤེས་དང། ཨ་ནི་འགོག་སྙོམས་ནི་ལྡན་མིན་འདུ་བྱེད་དང་ད་དེ་དེ་ག་རེད། ད་ལྟ་འདིའི་སྐབས་ནས་བྱང་སེམས་སྒོམ་ལམ་པའི་རྒྱུད་ཀྱི་འགོག་པའི་སྙོམས་འཇུག་ཟེར་ཡ་འདི་འགོག་པ་ལ་སྙོམས་པར་འཇུག་ཟེར་སྤེལ་ཆོས་འགོག་སྙོམས་དེ་རང་རྒྱུད་ཀྱི། ཨ་ནི་ཚོར་འདུ་རགས་པ་བཀག་ནས། འོ་ན་ཅི། འཕགས་རྒྱུད་ཀྱི་ལྡན་མིན་འདུ་བྱེད་སྙོམས་འཇུག་ཅིག་མངོན་དུ་ཕྱོགས་ནས་ད་དེ་འདྲ་ཅིག་དགོས་རེ་བ། ནུས་པ་ཡོད་པ་ཙམ་ལ་རྩིས་ཡོད་མ་རེ་བ། ལྡན་མིན་འདུ་བྱེད་དང། འདོད་སེམས་ནི་འདོད་པའི་གཟུགས་སོགས་སྣང་བའི་རྣམ་པ་ཅན་གྱི་རྗེས་ཐོབ་ཡེ་ཤེས་ཀྱི་སྟེང་ནས་འཇོག་པ་ཡིན་ནོ། ད་འདི་འདོད་པའི་གཟུགས་སོགས་སྣང་བའི། ད་འདི་ཁ་ཐུག་ལ་གསེར་ཕྲེང་ནང་དོགས་གཅོད་ཁ་ཤས་ཅིག་བྱས་བཞག་འདུག། དེའི་ནང་ལ་ད་འདོད་པའི་གཟུགས་སྒྲ་སོགས་ཡུལ་དུ་བྱས་པའི།

རྣམ་པ་ཅན་གྱི་རྗེས་ཐོབ་ཡེ་ཤེས་ཀྱི་སྟེང་ནས་འཇོག་པ་ཡིན་ནོ། ད་རྗེས་ཐོབ་ཡེ་ཤེས་ཀྱི་སྟེང་ནས་འཇོག་པ་ཡིན་ནོ་ཟེར་དུས་འདི་རྗེས་ཐོབ་ཡེ་ཤེས་ཡིན་དགོས་དང་མི་དགོས་བལྟ་རྒྱུ་རེད་རེད་བ། རྗེས་ཐོབ་པའི་རྒྱུད་ལ་བཞག་རྒྱུ་རེད་གསུངས་རེད་ད། ཨ་ནི་སྙོམས་འཇུག་ལས་ལྡང་ནས་འདིའི་འདོད་སེམས་སྤེལ་བ་དེ་བོར་བའི་དོན་ཡིན་གསུངས་འདུག་གསེར་ཕྲེང་ག་རེ་བོར་བ་རེད་ཟེར་ན་སྙོམས་འཇུག་བོར་ཡོང་བ་རེད་བ། གོང་ལ་ད་བསམ་གཏན་དང་པོ་ལ་སྙོམས་པར་འཇུག་ད་མི་དགེ་རེད་ལ་འགོག་པ་ལ་མར་སྤེལ་ཡོང་དུས་འགོག་པ་ལ་སྙོམས་པར་འཇུག་དེའི་འོག་ཏུ་འགོག་པའི་སྙོམས་འཇུག་དེ་བོར་ནས་ཨ་ནི་རྗེས་ཐོབ།

འགོག་པ་སྤེལ་ན་བཅུ་དྲུག་བཅུ་དྲུག་དང་བཅོ་བརྒྱད་གཉིས་བསྡོམས་དུས་སུམ་ཅུ་སོ་བཞི། འོ་དེ་འདྲ་རེ་རེ་ལ་དེ་འདྲ་ཡོད་རེད་ཟེར་རྒྱས་པར་དབྱེ་ན་རེ་རེ་ལ་སོ་སོར་སོ་བཞི་རེ་ཡོད། ད་གསུམ་པ་དེ་རེད། ད་འདི། སྤྱིར་བཏང་མཐའ་གཅིག་ཏུ་ངེས་པ་ཡོང་གི་ཡོད་ན་མེད་ན་མི་ཤེས་རེ་བ་གསེར་ཕྲེང་ནང་ལ་ག་རེ་གསུངས་རེད་ཟེར་ན། འདོད་སེམས་དང་འགོག་པ་གཉིས་འདི་སྤེལ་ཆོས་སུ་གསུངས་བ་ནི་སེམས་ཞི་བའི་མཐར་ཐུག་པ་འགོག་པའི། ཞི་བའི་མཐར་ཐུག་པའི་རྗེས་ནས་བྱུང་བའི་འགོག་པའི་སྙོམས་འཇུག་དང་ཞི་བ་མཐར་ཐུག་པ་དེ། ནི་རགས་པ་མཐར་ཐུག་པ་ནི་འདོད་པའི་ནི་ཀྱི། གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་རྩིག་པ་ལ་སོགས་པ་དེ་དག་ཡུལ་དུ་བྱེད་མཁན་གྱི་དག་སྣ་ཚོགས་པ་ཡུལ་དུ་བྱེད་མཁན་དེ་དག་གཉིས་པོ་དེ་ལ་སྤེལ་ཐུབ་ན། ནི་གཞན་ག་འདྲས་ཅིག་ལ་སྤེལ་ན་བདེ་བླག་ཏུ་སྤེལ་ཐུབ་ཀྱི་ཡོད་པ་ཡིན་ཙང་དེའི་ནི་ཚེ་ཡིན་གསུངས་པ་རེད། གཞན་དེའི་ནང་ལ་ཚད་མེད་དག་ནི་ཀྱི། བྱམས་པ་དང་སྙིང་རྗེ་དག་དེ་འདྲའི་སྤེལ་བ་ཡོད་ས་རེད། བསམ་གཟུགས་བརྒྱད་ལ་བྱམས་པ་སྤེལ་བ་འོ་ན་སྙིང་རྗེ་སྤེལ་བ་འོ་འདི་འདྲ་ཡོད་ས་རེད། ཡོད་ན་ཡང་ད་ལྟ་འདིའི་མདོ་ཡི་སྐབས་སུ་འདི་གཉིས་གསུངས་པ་འདི་ཞི་བའི་མཐར་ཐུག་དང་མ་ཞི་བའི་མཐར་ཐུག་གཉིས་པོ་དེ་ལ་སྤེལ་ཐུབ་པ་ཡིན་ན་འོ་ན་དེའི་བར་དུ་གཞན་གང་ལ་སྤེལ་ན་ཡང་བདེ་བླག་ཏུ་སྤེལ་ཐུབ་ཀྱི་ཡོད་པ་ཡིན་ཙང་ཚད་གཞི་ངོས་བཟུང་བ་རེད་གསུངས་འདུག་རྒྱས་པར་དབྱེ་ན་དེ་རེ་རེ་ལ་སོ་སོར་ཚུལ་བཞི་རེ་ཡོད་ཟེར། གསུམ་པ་ནི་ཡར་སོང་ཐོད་རྒལ་གྱི་སྤེལ་གཞི་དེ་ལ་བརྒྱད་དུ་ཡོད་དེ། དེ་ལ་བསམ་གཟུགས་བརྒྱད་དུ་ཡོད་པའི་ཕྱིར།

ད། ཡར་སོང། འགོག་པ་སྤེལ་དུས་བསམ་གཏན་དང་པོ་དེ་སྤེལ་གཞི་ཁོ་ན་ཡིན་མཁན་དེ་རེད་བ། བསམ་གཏན་དང་པོ་ལ་སྙོམས་པར་འཇུག་ནས་དེའི་འོག་ཏུ་འགོག་པ་ཟེར་འགོག་པ་སྤེལ་བ་རེད་བ། བསམ་གཏན་དང་པོ་དེ་སྤེལ་གཞི་ཁོ་ན་བཞག། མར་འོང་གི་འགོག་པ། ད་ཡེ་རེ། མར་འོང་འདོད་སེམས་སྤེལ་ཡོང་དུས་མཐར་གནས་སྙོམས་འཇུག་དགུའི་དང་པོ་མར་ལུགས་མི་མཐུན་དུ་སྤེལ་ཡོང་དུས་འགོག་པའི་སྙོམས་འཇུག་དེ་དང་པོ་ཆགས་གི་རེད་བ། འགོག་པའི་སྙོམས་འཇུག་ལ་ད་ཡེ་རེ་མཚམས་འཛིན་འདོད་སེམས་མངོན་དུ་བྱེད། ཨ་ནི་དེའི་འོག་ཏུ་འགོག་པའི་སྙོམས་འཇུག་ལ་སྙོམས་པར་འཇུག།

མཐར་གྱིས་གནས་པའི་སྙོམས་འཇུག་རྣམས་གཉིས་ཀ་མ་ཡིན་པའི་མ་ཡིན། འདིར་མཐར་གྱིས་གནས་པའི་སྙོམས་འཇུག་ཟེར་ཡག་དེ། མཐར་གནས་སྙོམས་འཇུག་དགུ་ལ་གོ་རིམ་མཐར་ཆགས་སུ་ཡང་སྙོམས་པར་འཇུག་པའི་ནང་ཚན་དུ་གྱུར་པའི་སྙོམས་འཇུག་ཅེས་པ་རེད་བ་འོ་དེ་གཉིས་ཀ་མ་ཡིན་པའི་མ་རེད་སྤེལ་གཞི་མ་རེད་སྤེལ་ཆོས་མ་རེད། ད་དང་པོ་གྲུབ་སྟེ་ཟེར་དུས། ཡར་སོང་གི་བསམ་གཏན་དང་པོ་དང་མར་འོང་གི་འགོག་པའི་སྙོམས་འཇུག་གཉིས་པོ་དེ་ནི་སྤེལ་གཞི་ཁོ་ན་ཡིན་པ་དེ་གྲུབ་སྟེ་དེ་གཉིས་ཀྱི་སྤེལ་གཞིར་གྱུར་པའི་ཐོད་རྒལ་གྱི་གནས་མེད་པའི་ཕྱིར།

ནི་འགོག་པ་ལ་སྙོམས་པར་འཇུག་དེའི་འོག་ཏུ་བསམ་གཏན་གཉིས་པ་ལ་སྙོམས་པར་འཇུག་པ་རེད་བ་དེའི་ཁོ་རང་གི་གོང་དེ་མ་ཐག་ཏུ་འགོག་པའི་སྙོམས་འཇུག་དེ། ནི་ཁོ་རང་གི་སྤེལ་གཞི་དང་ཁོ་རང་གི་འོག་གི་འགོག་པའི་སྙོམས་འཇུག་དེ་ཁོ་རང་སྤེལ་ཆོས་ལས་ལས་པ་རེད་བ། ཡར་སོང་གི་འགོག་པའི་སྤེལ་གཞི་ཡིན་པའི་ཕྱིར། དེ་བསམ་གཏན་གཉིས་པ་ལས་ལངས་ནས་འགོག་པ་ལ་སྙོམས་པར་འཇུག་པའི་འགོག་པའི་སྤེལ་གཞི་ཡིན་པའི་ཕྱིར། ཁོ་རང་སྤེལ་གཞི་ཡིན་པའི་རྒྱུ་མཚན་ཁོ་རང་སྤེལ་ཆོས་ཡིན་ཏེ་བསམ་གཏན་དང་པོ་ལས་ལངས་ནས་འགོག་པ་ལ་སྙོམས་པར་འཇུག་པའི་འགོག་པའི་སྙོམས་འཇུག་དེའི་སྤེལ་ཆོས་ཡིན་པའི་ཕྱིར། སྤེལ་ཆོས་ཡིན་ཏེ་བསམ་གཏན་དང་པོ་ལས་ལངས་ནས་འགོག་པ་ལ་སྙོམས་པར་འཇུག་པའི་འགོག་པའི་སྙོམས་འཇུག་དེའི་སྤེལ་ཆོས་ཡིན་པའི་ཕྱིར་ཏེ། དེ་འདྲའི། འགོག་པ་དེ་དེའི་སྤེལ་གཞི་ཡིན་པའི་ཕྱིར། བསམ་གཏན་དང་པོ་ལས་ལངས་པའི་འོག་ཏུ་འགོག་པ་ལ་སྙོམས་པར་འཇུག་པའི་སྙོམས་འཇུག་དེ་དེའི་གནད་ཀྱིས་ཁོ་རང་ནང་ཚན་དུ་གྱུར་པའི་བསམ་གཏན་གཉིས་པ་དེ་གི་སྤེལ་ཆོས་ཆགས་ཏེ་ཡོད་རེད།

དེ་ཡང་བཀག་ནས་ད་ཁོ་རང་གི་རྒྱུད་ལ། སྲིད་རྩེའི་སས་བསྡུས་པའི་ཨ་ནི་ཀྱི་འཕགས་རྒྱུད་ཀྱི་ལྡན་མིན་འདུ་བྱེད་ཅིག་དེ་རྒྱུད་ལ་ལྡན་པའི་གང་ཟག་དེའི་རྒྱུད་ལ་སྲིད་རྩེའི་གི་སེམས་རགས་པ་ཡོད་མ་རེད་དེ་རྒྱུད་ལ་མངོན་གྱུར་དུ་ཡོད་མ་རེད་པ། ད་མེད་བ་ཡིན་ཙང་དེའི་འོག་དེ་མ་ཐག་ཏུ་ཁོ་རང་གི་དེ་མ་ཐག་རྐྱེན་ཡང་ཤིན་ཏུ་ཕྲ་བའི་སེམས་སྲིད་རྩེའི་གི་བྱེད་པ་རེད་ཨ་ནི་ད་ཁོ་རང་གི་དེ་ལས་ཀྱང་ཕྲ་བ་ཚོར་འདུ་རགས་པ་བཀག་ནས་གནས་བསྡད་པ་དེའི་འོག་དེ་མ་ཐག་ཏུ་འདོད་སེམས་མངོན་དུ་བྱེད་ཐུབ་ཀྱི་ཡོད་མ་རེད་ཟེར་བྱང་སེམས་དབང་པོ་རྟུལ་པོ་རང་ཡིན་ན། དེ་བཞིན་དུ་སྔར་གྱི་སྲིད་རྩེའི་དངོས་གཞི་སྙོམས་འཇུག་དེ་ཁོ་རང་སྔ་ལོགས་དེ་མ་ཐག་ཏུ་མངོན་དུ་བྱེད་རྒྱུའི་སྲིད་རྩེའི་དངོས་གཞི་སྙོམས་འཇུག་དེ་ལྟ་བུ་བྱེད།

དེ་ནས་འདོད་སེམས་མངོན་དུ་བྱེད་པའི་ཕྱིར། འོ་ན་ཡར་སོང་གི་འགོག་པ་མཐའ་མའི་རྗེས་སྲིད་རྩེ་ནུས་སྦྱོང་བྱེད་པའི་རྒྱུ་མཚན་ཡོད་དེ། ད་ཡར་སོང་མཐའ་ཡི་འགོག་པ་ཅིག་ཡོང་གི་རེད་བ་འདི་བཅུ་དྲུག་བཅུ་དྲུག་པ་དེ་ཆགས་ཀྱི་རེད་བ་བཅུ་དྲུག་པ། སྲིད་རྩེའི་དངོས་གཞིའི་སྙོམས་འཇུག་འོག་ཏུ་འགོག་པའི་སྙོམས་འཇུག་ལ་སྙོམས་པར་འཇུག་ནས་དེའི་འོག་ཏུ། སྲིད་རྩེ་ནུས་སྦྱོང་བྱེད་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། ཡར་སོང་གི་འགོག་པ་མཐའ་མའི་ཚེ་སྲིད་ཚེ་ནུས་ཆུང་བྱེད་པའི་འགོག་པ་མཐའ་མའི་ཚེ་དང་འགོག་པའི་སྙོམས་འཇུག་དེ་ལས་ལྡང་བའི་གནས་སྐབས་སུ་ལྡང་བ་ལ་སྲིད་རྩེ་ནུས་ཆུང་བྱེད་པ་དེའི་རྒྱུ་མཚན་ག་རེ་རེད་ཟེར་ན། ཡོད་དེ། གྱོང་སེན་དབང་གཏོར་ཁ་ཅིག། ཡུམ། རྒྱས་འབྲིང་བསྡུས་གསུམ་ལས་སྲིད་རྩེ་ནུས་ཆུང་ཟེར་ཡག་ཅིག་གསུངས་མི་འདུག་ཟེར་བ་ཁྲི་བརྒྱད་སྟོང་པ་གཅིག་པོ་ལ་གསུངས་བཞག། ད་འདི། སྤྱི་དོན་དང་རྣམ་བཤད་དང། ཡིག་ཆ་དང་འདི་སོ་སོ་འཛིན་བྱེད་དུས་གྱོང་སེན་དབང་པོ།

བྱས་ནས། དེའི་རྗེས་སུ་མཚམས་འཛིན་གྱི་འདོད་སེམས་མངོན་དུ་བྱེད་པས་བྱེད་ནུས་པའི་རྒྱུ་མཚན་གྱིས་དེ་ལྟར་བྱས་པའི་ཕྱིར། ད་སྲིད་རྩེ་ནུས་ཆུང་བཞག་དགོས་ཡག་རྒྱུ་མཚན་དེ་རེད། འོ་ན་ཡར་སོང་གི་འགོག་པ་མཐའ་མའི་རྗེས་སུ་འདོད་སེམས་མངོན་དུ་བྱེད་མི་ནུས། མར་འོང་གི་འགོག་པ་མཐའ་མའི། རྗེས། ནི། དེ་ག་རེ་རེད་ཟེར། ཡར་སོང་གི་འགོག་པ་མཐའ་མའི་རྗེས་སུ་འདོད་སེམས་མངོན་དུ་བྱེད་མི་ནུས། མར་འོང་གི་འགོག་པ་མཐའ་མའི་རྗེས་སུ་རེད་བས། མར་འོང་གི་འགོག་པ་མཐའ་མའི་རྗེས། ཨ།

དེའི་རྒྱུ་མཚན་ཡོད་དེ་ཡར་སོང་གི་དེ་ཚེ་ཏིང་ངེ་འཛིན་ལ་རྩལ་མ་བྱང། མར་འོང་གི་ཚེ་རྩལ་བྱང་བ་ཡིན་པའི་ཕྱིར་ཞེས་ཟེར་བ་མི་འཐད་དེ་དེའི་བར་ལ་འདོད་སེམས་གཅིག་མ་གཏོགས་གཞན་དག་གལ་ཆེ་བ་ཡོད་མ་རེད། ཨ་ནི། དེའི་ཚེ་ཡར་སོང་དང་མར་འོང་གི་མཚམས་འཛིན་གྱི་འདོད་སེམས་ཙམ་མངོན་དུ་བྱེད་པ་མ་གཏོགས་ཏིང་ངེ་འཛིན་གྱི་རིགས་མི་འདྲ་བ་ལ་སྙོམས་པར་མ་ཞུགས་པའི་ཕྱིར་དེ་གཉིས་ལ་རྩལ་བྱང་མ་བྱང་གི་ཁྱད་པར་ཅི་ཡང་ཡོད་མ་རེད། མ་ཞུགས་པའི་ཕྱིར་དང། འདོད་སེམས་ཙམ་མངོན་དུ་བྱེད་པས་ཏིང་ངེ་འཛིན་ལ་རྩལ་བྱང་བར་ཡང་མི་འགྱུར་བའི་ཕྱིར།

འོ་ན་རགས་པ་མཐར་ཐུག་པའི་འདོད་སེམས་མངོན་དུ་བྱེད་མི་ནུས་སྟབས་ཀྱིས་རྒྱུ་མཚན་དབང་པོ་གཏོར་བར་བརྩི་དགོས་རེད། མར་འོང་གི་འགོག་པ་མཐའ་མ་དེ། ད་མར་འོང་གི་འགོག་པ་མཐའ་མ་ཟེར་ན་འདྲ། ད་ཐོད་རྒལ་གྱི། ད་གནས་བཅོ་བརྒྱད་ཀྱི་ནང་ནས་དང་པོ་དེ་རེད། དེ་འདྲའི་འགོག་པའི་སྙོམས་འཇུག་དེ། དེ་མ་ཐག་རྐྱེན་དུ་སུས་བྱེད་ཀྱི་ཡོད་རེད་ཟེར་ན་ཁམས་གསུམ་གྱི། སེམས་ཀྱི་ནང་ནས་རགས་པ་མཐར་ཐུག་པའི་འདོད་སེམས་ཀྱིས་དེ་མ་ཐག་རྐྱེན་བྱེད་པས། དེས་དེ་མ་ཐག་རྐྱེན་བྱེད་ཀྱི་ཡོད་ཟེར་ན་མཚམས་འཛིན་གྱི་འདོད་སེམས་ཆོས་ཅན་རེད། མཚམས་འཛིན་གྱི་འདོད་སེམས་སྲིད་རྩེ་ནུས་ཆུང་བྱས་ཨ་ནི་དེའི་འོག་ཏུ་མཚམས་འཛིན་འདོད་སེམས་མངོན་དུ་བྱས་དེའི་འོག་ཏུ་འགོག་པ་ལ་སྙོམས་པར་འཇུག་པ་རེད་བ། དེའི་འགོག་པའི་སྙོམས་འཇུག་དེའི་སྔ་ལོགས་དེ་མ་ཐག་ཏུ་མཚམས་འཛིན་འདོད་སེམས་མངོན་དུ་བྱས་བསྡད་ཡོད་རེད། འགོག་པའི་སྙོམས་འཇུག་ལ་དེ་མ་ཐག་རྐྱེན་ཡོད། མཚུངས་པ་དེ་མ་ཐག་རྐྱེན་མེད་ཟེར་ལབ་རེད་ཨང། ལམ་ལྟར་དེའི་བཟོ་འདྲ་ལབ་དགོས་ཀྱི་རེད། མཚུངས་པ་དེ་མ་ཐག་རྐྱེན་ཡོད་ན་ཤེས་པ་ཡིན་པ་མཚུངས་དགོས་རེད་ཟེར་ད་རང་རྒྱུད་པ་མན་ཆད་ཚང་མ་ལ་དེའི་བཟོ་འདྲ་ལབ་དགོས་འདུག་བ། དེ་མ་ཐག་རྐྱེན་ཡོད་ཟེར་ཡག་དེ། ཨ་ནི་ཤེས་པ་ལ་དེ་མ་ཐག་རྐྱེན་ཡོད་སྙོམས་འཇུག་ལ་དེ་མ་ཐག་རྐྱེན་ཡོད། སྙོམས་འཇུག་གི་དེ་མ་ཐག་རྐྱེན་དུ་སུས་བྱེད་དགོས་པ་ཟེར་ན་དེའི་སྔ་ལོགས་སེམས་འདི་བཞག། མཚུངས་པ་དེ་མ་ཐག་རྐྱེན་མ་ཡིན། མཚུངས་པ་དེ་མ་ཐག་རྐྱེན་མ་ཡིན་ཏེ། མཚུངས་ལྡན་ཡིན་པ་མཚུངས་པ་དང་གསལ་རིག་ཡིན་པ་མཚུངས་པ་དེ་མ་ཡིན་པའི་ཕྱིར། འགོག་པའི་སྙོམས་འཇུག་སྤྱིར་བཏང་ཤེས་པ་མ་རེད་བ་ཁོ་ན་དེ་མ་ཐག་རྐྱེན་བཞག་གི་ཡོད་རེད། གཞན་དག། གཟུགས་དང། སྒྲ་ལ་སོགས་པ་ལ་དེ་མ་ཐག་རྐྱེན་ཡོད་རེད་ཟེར་ན་བཞག་གི་ཡོད་མ་རེད་བ།

ཁམས་གསུམ་གྱི་སེམས་ཀྱི་ནང་ནས། རགས་པ་མཐར་ཐུག་པའི་འདོད་སེམས་མངོན་དུ་བྱེད་མི་ནུས། མར་འོང་གི་འགོག་པ་ཐ་མ་དེས་ཁམས་གསུམ་གྱི་སེམས་ཀྱི་ནང་ནས་རགས་པ་མཐར་ཐུག་པའི་འདོད་སེམས་ཀྱིས་དེ་མ་ཐག་རྐྱེན་བྱེད་པས་དེ་ལས་ལངས་མ་ཐག་ཏུ་ཨ་ནི་འདོད་སེམས་མངོན་དུ་བྱེད་ནུས་པའི་ཕྱིར། ཁོ་རང་འགོག་པའི་སྙོམས་འཇུག་དེའི་གནས་སྐབས་སུ་ཨ་ནི། ཚོར་འདུ་རགས་པ་བཀག་ནས་དཔེར། གནས་དེ་བ་གཅིག་པ་ཡིན་ན་ཡང་དེ་མ་ཐག་རྐྱེན་གྱི་ཆ་ནས་ཨ་ནི་ཚུར་ལྡང་དུས། ད་དེའི་ནུས་པ་འདྲ་ཅིག་སྟོབས་ཀྱིས་ཨ་ནི་ལྡང་སྟངས་ཁྱད་པར་གཅིག་ཡོད་ས་རེད་བ།

སྲིད་རྩེ་ནུས་ཆུང་བྱེད་པའི་དོན་ཡང། ཡར་སོང་གི་འགོག་པ་མཐའ་མ་ལས་ལངས་ཏེ། སྔར་དེ་མ་ཐག་ཏུ་སྙོམས་པར་འཇུག་པའི་སྔར་དེ་མ་ཐག་ཏུ་ཟེར་ཁོ་ན་དེ་མ་ཐག་རྐྱེན་ཁོ་རང་གི་དཔེར་བྱས། སྲིད་རྩེའི་དངོས་གཞི་སྙོམས་འཇུག་དེ་ཟེར་གྱི་ཡོད་རེད། སྔར་དེ་མ་ཐག་ཏུ་སྙོམས་པར་འཇུག་པའི་སྲིད་རྩེའི་དངོས་གཞི་ལ་དམིགས་ཏེ་སྙོམས་པར་འཇུག་པ་ཡིན་པའི་ཕྱིར། ད།

མཐར་གནས་སྙོམས་འཇུག་དགུ་ལ་འདོད་སེམས་སྤེལ་ནས་ལུགས་མཐུན་དུ་སྙོམས་པར་འཇུག་པ་ཡང་ཡོད། ད་ཡར་འདོད་སེམས་སྤེལ་བ་ཡང་ཡོད། ཨ་ནི་བསམ་གཟུགས་བརྒྱད་ལ་འགོག་པ་སྤེལ་ནས་ལུགས་ལྡོག་ཏུ་སྙོམས་པར་འཇུག་པ་ཡང་ཡོད་པའི་ཕྱིར་ཏེ་གསེར་ཕྲེང་ལས། ཡར་འགོག་པ་དང་མར་འདོད་སེམས་སྤེལ་བ་ཅི་ཞེ་ན། དབང་ཐོབ་པ་རྣམས་ཀྱི་དགའ་མགུར་སྤྱོད་པའི་མཆོག་ཡིན་པའི་ཕྱིར་དེ་ནི་མཚོན་པ་ཙམ་མོ། ད་དེ་ལས་དང་པོ་བས་དང་པོ་སྒོམ་པའི་གནས་སྐབས་སུ་ཨ་ནི་དེ་རིམ་པ་དང་མཐུན་པར་ཕྱིན་ནས་མདོ་ཡིས་དེ་གསུངས་པ་རེད་མ་གཏོགས་ཨ་ནི་དེ་ཏིང་ངེ་འཛིན་ལ་དབང་ཐོབ་ཚར་མཁན་དེ་དག་གིས་ཡིན་ན། ཨ་ནི་དགའ་མགུར་སྤྱོད་གི་རེད། ཡར་འདོད་སེམས་སྤེལ་ཐུབ་གི་རེད་མར་འགོག་པ་སྤེལ་བ་ཡོད་རེད་ད་ཅི་རིགས་སྤེལ་བ་ཡོད་རེད། སེམས་མེད་དང་སྙིང་རྗེ་ལ་ཡང་སྤེལ་བ་ཡོད་རེད། དབང་ཐོབ་པ་རྣམས་ཀྱིས་དགའ་མགུར་སྤྱོད་པའི་མཆོག་ཡིན་པའི་ཕྱིར། དེ་ནི་ཞེས་པའི་ད་མདོ་དང་བསྟན་བཅོས་ཀྱི་དངོས་བསྟན་ཡར་འགོག་པ་སྤེལ་གི་རེད་མར་འདོད་པ་སྤེལ་གི་རེད་ཟེར་ཡ་དེ་མཚོན་པ་ཙམ་མོ། ཡར་འགོག་པ་སྤེལ་བ་དེས་མཚོན་ནས་ཨ་ནི་མར་འགོག་པ་སྤེལ་བ་ཡོད་པ་གོ་དགོས་ཀྱི་ཡོད་རེད། མར་འདོད་སེམས་སྤེལ་བ་དེས་མཚོན་ནས་ཡར་འདོད་སེམས་སྤེལ་བ་ཡོད་པ་དེ་གོ་དགོས་ཀྱི་ཡོད་རེད། ཞེས་གསུངས་པའི་ཕྱིར།

ཤེས་རབ་ཀྱིས་ངེས་པ་དྲངས་ཏེ་ཞེས་པའི་རེ་ལ་ལྷག་མཐོང་གིས་ངེས་པ་ཤུགས་ཅན་དྲངས་ཏིང་ངེ་འཛིན་གྱི་དམིགས་པ་ལ་རྩེ་གཅིག་ཏུ་གནས་པས་ད་ལྟ་བའི་དཔྱད་འཇོག་ཟུང་དུ་འབྲེལ་བའི་དེ་ལྟ་བུའི་བྱ་བ་ཟུང་དུ་འབྲེལ་བའི་ཏིང་ངེ་འཛིན་དེ་མེད་བ་ལ་རང་གི་ངོ་སྐལ་གྱི་ས་བོན་སླར་མི་སྐྱེ་བའི་ཆོས་ཅན་ཞིག་ནི་སྤང་ཐུབ་མ་རེད་ཟེར་ལབ་རོགས། འཇིག་རྟེན་ཞི་རགས་རྣམ་ཅན་གྱི་ལམ་ལ་བརྟེན་ནས་ཉོན་མོངས་མངོན་གྱུར་བ་རེ་ཞིག་ལྡོག་པར་བྱེད་པ་ལ་འདོད་པའི་ཉོན་མོངས་མངོན་གྱུར་རང་བཞིན་ལྡོག་པར་བྱེད་པ་ལ་ཞི་ལྷག་ཟུང་དུ་འབྲེལ་བའི་ཏིང་ངེ་འཛིན་དགོས་ན།

མཚོན་པ་ཙམ་མོ་ཞེས་གསུངས་པའི་ཕྱིར་བདུན་པ་ནི་ད་དགོས་པ་དེ་བསམ་གཏན་སྤེལ་སྒོམ་བྱེད་པ་ཆོས་ཅན་དགོས་པ་ཡོད་དེ་ཏིང་ངེ་འཛིན་ལ་རྩལ་འབྱོང་བར་བྱ་བའི་ཆེད་ཡིན་པའི་ཕྱིར། འོ་ན་འགོག་པ་དང་འདོད་སེམས། འདོད་སེམས་ཁོ་ན་སྤེལ་བའི་རྒྱུ་མཚན་ཅི་ཡིན་ཞེ་ན། དེའི་རྒྱུ་མཚན་ཡོད་དེ། ད་འདིའི་མདོ་དང་བསྟན་བཅོས་ཀྱི་སྐབས་སུ་གང་ཐོག་མར་སྤེལ་ཆོས་དེ་ལ་འདོད་པ་དང། འགོག་པ་དང་འདོད་སེམས་གཉིས་པོ་ཁོ་ན་གསུངས་པ་རེད་བ། དེའི་རྒྱུ་མཚན་ཅི་ཡིན་ཞེ་ན།

ནི་འདས་ལམ་གྱི་དེ་མ་ཐག་རྐྱེན་བྱས་ཨ་ནི་དེ་འདས་ལམ་དང་སྲིད་རྩེའི་སེམས་མངོན་གྱུར་དེ་ལས་ཀྱང། དཔེར་རགས་པ་དེ་དག་ཀྱང་བཀག་ནས་ཨ་ནི་འགོག་པར་སྙོམས་པར་འཇུག་མཁན་ཞིག་རེད་བ་དེ་ཡིན་ཙང་ཕྲ་བར་བྱས་ནས་སྙོམས་པར་འཇུག། འདོད་སེམས་དེ་ཁམས་གསུམ་གྱི་སེམས་ཀྱི་ནང་ནས་རགས་པ་མཐར་ཐུག་པ་ཡིན་པས་ད་ཁོ་ན་ཞེས་པ་རགས་པ་ཁམས་གསུམ་གྱི་སེམས་ཕྲ་རགས་གཉིས་སྤེལ་བས། ད་འདིའི་ནང་ལ་སེམས་ཕྲ་རགས་གཉིས་ཚང་འགྲོ་བ་ད་འདི་ཞིབ་ཆ་འདྲ་གཏོང་དགོས་པས་ད་དོན་དང་ཁམས་གསུམ་གྱི་སེམས་ཕྲ་རགས་གཉིས་ཞེས་པའི་སེམས་ཕྲ་མོ་དེ་གར་བཞག་འགོག་པའི་སྙོམས་འཇུག་དེ་ཆོས་ཅན་ཨ་ནི་ཤེས་པ་ཡིན་པར་ཐལ་སེམས་ཕྲ་བ་ལ་སྤེལ་བ་ཡིན་པར་ཐལ་ཟེར་ན་སེམས་ཕྲ་རགས། ཁམས་གསུམ་གྱི་ད་སེམས་ཕྲ་བའི་འོག་ཏུ་ཡང་ད་དཔེ་ཤིན་ཏུ་ཕྲ་བ་ད་ཞི་བ་མཐར་ཐུག་པ་དེ་རེད་བ། མཐར་ཐུག་པ་དང་ཨ་ནི་རགས་པའི་མཐར་ཐུག་ཨོ་དེ་གཉིས་ལ་སྤེལ་གྱི་ཡོད་རེད་ཟེར་སེམས་ཕྲ་རགས་ཟེར་དུས། ད་ཁམས་གསུམ་གྱི་སེམས་ཕྲ་རགས་གཉིས་སྤེལ་བས་ད་འགོག་པའི་སྙོམས་འཇུག་དང་འདོད་སེམས་གཉིས་ལ་གོ་རྒྱུ་རེད་དེ་གཉིས་ལ་ད་སྤེལ་བས་ཨ་ནི་ཏིང་ངེ་འཛིན་ལ་རྩལ་བྱང་ཆེས་ལྷག་པར་འགྱུར་བའི་དགོས་པ་ཡོད་པའི་ཕྱིར། དེས་ན་ས་དང་པོའི་སྒོམ་ལམ་ལ་གནས་པའི་བྱང་སེམས་འཕགས་པས་སྦྱོར་བ་སེང་གེ་རྣམ་བསྒྱིངས་ཏིང་ངེ་འཛིན་ལ་སྙོམས་པར་འཇུག་པ་ཆོས་ཅན་དགོས་པ་ཡོད་དེ། ཨ་ནི་ཐོད་རྒལ་གྱི་སྙོམས་འཇུག་ཐོབ་པར་བྱ་བའི་ཆེད་ཡིན་པའི་ཕྱིར། ས་དང་པོ་སྒོམ་ལམ་ལ་གནས་པའི་བྱང་སེམས་འཕགས་པས་སྦྱོར་བ་སེང་གེ་རྣམ་བསྒྱིངས་ཀྱི་ཏིང་ངེ་འཛིན་བསྒོམ་པ་ལ་དགོས་པ་ཡོད་རེད་ཨ་ནི་དེ་ག་རེའི་ཆེད་དུ་རེད་ཟེར་ན་ཐོད་རྒལ་གྱི་སྙོམས་འཇུག་ཏིང་ངེ་འཛིན་དེ་ཐོབ་པར་བྱ་བའི་ཆེད་ཡིན་པའི་ཕྱིར། ཐོད་རྒལ་གྱི་སྦྱོར་བ་གཉིས་སྔོན་དུ་གཏོང་བའི་ས་གཉིས་པ་བ་ཆོས་ཅན་ད་དེ་ཐོད་རྒལ་ཏིང་ངེ་འཛིན་ཐོབ་ཚར་ཡོད་རེད། ཨ་ནི་ཡར་སོང་ཐོད་རྒལ་དུ་སྙོམས་པར་འཇུག་པ

སྲིད་རྩེའི་སྙོམས་འཇུག་དང་མཚམས་འཛིན་གྱི་འདོད་སེམས་སྔོན་དུ་བཏང་བའི་ས་གཉིས་པ་བ་ཆོས་ཅན། མར་འོང་ཐོད་རྒལ་དུ་སྙོམས་པར་འཇུག་པ་ཡིན་ཏེ་མཐར་གནས་སྙོམས་འཇུག་དགུ་ལ། འདོད་སེམས་སྤེལ་ནས་ལུགས་ལྡོག་ཏུ་སྙོམས་པར་འཇུག་པའི་བྱང་སེམས་སྒོམ་ལམ་པ་ཡིན་པའི་ཕྱིར། ཡིན་པའི་ཕྱིར་རོ། དེ་རིང་དེ་བྱ་བཞག།